སྡུག་བསྔལ་ཅན་གྱི་སེམས་ཅན་མཐོང་ན་སྐྱེ་ལ་མ་མཐོང་ན་མི་སྐྱེ་བས་ཕན་བདེའི་རེས་འགའ་བའི་སྙིང་རྗེ་རང་རེ་ཡོད་པ་ལྟ་བུ་མིན་པ། སྡུག་བསྔལ་ཅན་གྱི་སེམས་ཅན་དེ་མཐོང་སོང་ན་སྐྱེ་བ་མ་མཐོང་ན་མི་སྐྱེ་བ་མ་ཡིན་པར་དུས་དང་རྣམ་པ་ཐམས་ཅད་དུ་སྐྱེ་སྐྱེས་པ་ཡིན་པ། སེམས་ཅན་ཐམས་ཅད་སྡུག་བསྔལ་གྱིས་མནར་བར་དུས་རྟག་ཏུ་གཟིགས་པས་དེ་དག་ལ་བརྩེ་བའི་ཐུགས་རྗེ་ཆེན་པོ་ཡང་རྒྱུན་ཆད་པ་མེད་པར་དུས་རྟག་ཏུ་འབྱུང་སྟེ། སངས་རྒྱས་ཀྱི་སྙིང་རྗེ་ནི་ཐོག་མ་ལམ་མ་ཞུགས་ནས་སྦྱངས་པས་གོམས་པ་མཐར་ཐུག་པའི་སྟོབས་ཀྱིས་ཡིན་ཞེས་དེ་དག་ལ་དགོངས་ཏེ་བརྒྱ་ལྔ་བཅུ་པ་ལས་ཀྱང་འགྲོ་བ་དེ་དག་ཐམས་ཅད་ནི་ཁྱད་མེད་ཉོན་མོངས་རྣམས་ཀྱིས་བཅིངས་ཁྱོད་ནི་འགྲོ་བའི་ཉོན་མོངས་དག

ད་སྐུ་དང་གསུང་དང་ཐུགས་གསུམ་པོ་དེ་ཚར་ཕྱིན་ཕྲིན་ལས་ཀྱི་ཡོན་ཏན་དེ་ལ་ད་ལྷ་ཡི་དབང་པོ་བརྒྱ་བྱིན་གྱི། བརྒྱ་བྱིན་གྱི། གཟུགས་བརྙན་དེ་ཡིན་ན། དེ་ནས། བཻ་ཌཱུ་རྱ་ཡི་ས་གཞི་ལ་འཆར་བ་དེ་ཡིན་ན་ལྷ་ཕལ་པ་རྣམས་ཀྱིས་མཐོང་ནས། ང་ཡང་དེ་ལྟ་བུ་ཡོང་བར་ཤོག་ཟེར་དེ་ནང་བཞིན་བྱས་བྱས་ནས་སངས་རྒྱས་ཀྱི་ཕྲིན་ལས་དེ་དེ་ལྟ་བུ་དེ་སེམས་ཅན་ལ་འཇུག་པ་དང། ལྷ་ཡི་རྔ་བོ་ཆེ་ལ་ཆོས་ཀྱི་སྡོམ་བཞི་བསྟན་པའི་སྒྲ་དེ། སྐུལ་བྱེད་མེད་པར་བྱས་ནས་རང་ཤུགས་ཀྱིས་འབྱུང་བ་ནང་བཞིན་བྱས་ནས་དེ་བཞིན་གཤེགས་པ་ཚོ་གིས་ཡང། འབད་རྩོལ་དང་རྣམ་རྟོག་གང་ལ་ཡང་མ་ལྟོས་པར།

ཆོས་ཀྱི་ཡོན་ཏན་དེ་འགོག་ལམ། ས་མཐོང་ལམ་བར་ཆད་མེད་ལམ་གྱིས་རང་གི་ངོས་སྐལ་གྱི་སྤང་བྱ། དངོས་གཉེན་བྱེད་ཚུལ་དང་རྣམ་གྲོལ་ལམ་གྱི་གནས་སྐབས་སུ་སྤང་བྱ་གང་སྤོང་བ་དང་སྒོམ་ལམ་གྱི་གནས་སྐབས་སུ། སྒོམ་སྤང་རིམ་གྱིས་སྤོང་ཚུལ་ལ་སོགས་པ་སོ་སོ་སློབ་སྦྱོང་བྱས་ནས། ཆོས་ཀྱི་ཡོན་ཏན་ཚོ་བསམ་དགོས་རེད་ཟེར། དེ་ལྟར་བསམ་མ་ཚུགས་ན་བྱང་ཆུབ་ལམ་གྱི་རིམ་པ་ལྟ་བུ་སྟེ།

ཡོན་ཏན་གཅིག་ལས་གཅིག་ལྷག་པའི་གཅིག་ལས་གཅིག་ལྷག་ཟེར་ནས་ཡོན་ཏན་དཔེ་བསམ་གྱིས་མི་ཁྱབ་པ། ཞྭ་དམར་ལམ་རིམ་ལས་གསུངས་ནང་བཞིན་བྱས་ནས་བསམ་དགོས་གསུངས་ནས་དབང་ཞྭ་དམར་ལམ་རིམ་ལས་ནི་ཡོན་ཏན་འོག་མ་ནི་འོག་མ་ཡང་ཡང་དེ་བྱས་ནས་དང་པོ་ཡོན་ཏན་ཆུང་བ་འདི་བསམ་བློ་བཏང། གོང་མ་གོང་མ་བསམ་བློ་བཏང་དེ་ཀུན་ལ་དད་པ་ཆེ་རུ་ཆེ་རུ་འགྲོ་བས། སངས་རྒྱས་ཀྱི་ཡོན་ཏན་ཆོས་ཀྱི་ཡོན་ཏན་དགེ་འདུན་གྱི་ཡོན་ཏན་ཟེར། དེ་ལ་ཡོན་ཏན་ཤེས་པའི་སྒོ་ནས་སྐྱབས་སུ་འགྲོ་བ། ད་གཉིས་པ་ཁྱད་པར་ཤེས་པའི་སྒོ་ནས་སྐྱབས་སུ་འགྲོ་བ་ལ་དྲུག་ལས། མཚན་ཉིད་ལས་འབྱུང་བའི་ཁྱད་པར་ལ་སངས་རྒྱས་ནི་མངོན་པར་བྱང་ཆུབ་པའི་མཚན་ཉིད་ཅན་ཏེ། ཆོས་ཐམས་ཅད་གནས་ཚུལ་གང་གིས་ཀྱང་མ་བསྒྲིབས་པར་མཁྱེན་པར་མཛད་པ།

འབྲས་བུ་ཐོབ་པའི་ཚུལ་གཞན་གྱིས་མཐོང་ནས་དེ་ལ་སྦྱོར་བ་སོགས་མཉམ་དུ་རོ་བཅས་པ་ལྟར་དགེ་བ་ལ་མངོན་པར་སྤྲོ་བའི་ཕྲིན་ལས་ཅན་ཡིན། ཟེར་བ་དེ་ཕྲིན་ལས་དུ་འགྱུར་ཚུལ་མི་འདྲ་རེད་སངས་རྒྱས་དེས་ནི་ཆོས་བསྟན་པའི་སྒོ་ནས་ཕྲིན་ལས་མཛད་པ། དེ་ནས་ཆོས་ནི་སྤང་བྱ་སྤོང་བའི་ཁྱད་པར་ཅན་གྱི་ཕྲིན་ལས་རེད། དགེ་འདུན་ནི་ཆོས་ཉམས་སུ་བླངས་པ་ལ་བརྟེན་ནས་འབྲས་བུ་ཐོབ་པ་དེ་ཡིན་ཟེར་ན་སེམས་ཅན་རྣམས་ཀྱི་ཁ་མིག་ཡར་ལྟ་བྱེད་ས་ཡོད་པ་དེ་འདྲ་མཐོང་བ་དེའི་ཕྲིན་ལས་འཇུག་གོ་རེད། ཁོ་ཡང་ཆོས་ཉམས་སུ་བླངས་ནས་འབྲས་བུ་ཅིག་ཐོབ་ཤག་ང་ཡང་དེ་ལྟ་བུ་ཉམས་སུ་བླངས་ཀྱི་ཡིན་བསམ་ཙ་ན་མི་ཚད།

བསོད་ནམས་འཕེལ་ཚུལ་མི་འདྲ་བའི་སངས་རྒྱས་ནི་གཅིག་ཁོ་ན་ལ་བརྟེན་ནས་འཕེལ་བ། དགེ་འདུན་ནི་མང་པོ་ལ་བརྟེན་ནས་འཕེལ་བ། དེ་ཡང་སོ་སོའི་སྐྱེ་བོ་དགེ་འདུན་དབང་དུ་བྱས་པ་རེད་དང། འཕགས་པའི་དགེ་འདུན་ཡིན་ན་ནི། གཅིག་གཅིག་པོ་ལ་བྱས་ནའང་འགྲིག་པ། དེས་ན་སྐྱབས་སུ་འགྲོ་བ་ཡང་སངས་རྒྱས་ལ་སྐྱབས་སུ་འགྲོ་བ་ནི་མཆོད་པ་དང་རིམ་གྲོ་བྱ་བའི་བསམ་པས་ཡིན་ལ། ཆོས་ནི་རང་རྒྱུད་ལ་སྐྱེས་པར་བྱེད་པས་སོ་གསུམ་པ། ཁས་བླངས་པའི་སྒོ་ནས་སྐྱབས་སུ་འགྲོ་བ་ལ་གསུམ་སྟེ་སངས་རྒྱས་ལ་སྐྱབས་སྟོན་པ་པོ་དང།

བཞི་པ། གཞན་དུ་མི་སྨྲ་བའི་སྒོ་ནས་སྐྱབས་སུ་འགྲོ་བ་ནི་སྔོན་རྒྱ་གར་ན་སློབ་དཔོན་མཐོ་བཙུན་གྲུབ་རྗེ་སྤུན་གཉིས་ཡོད་པ་དང་པོ་ཕྱི་རོལ་པ་ཡིན་ཁོང་གཉིས་དབང་ཕྱུག་མཆོད་ཕྱིར་རི་བོ་གངས་ཅན་ལ་སོང་བ་ན་ལྷ་དབང་ཕྱུག་ཆེན་པོས་སངས་རྒྱས་ལ་སྐྱབས་འགྲོ་བྱེད་པ་མཐོང་ནས་ནང་པར་ཞུགས་ནས་ཐེག་ཆེན་གྱི་སློབ་དཔོན་ཆེན་པོར་གྱུར་པ་དེས་སངས་རྒྱས་ཀྱི་ཆེ་བའི་ཡོན་ཏན་བརྗོད་པ་ཁྱད་པར་འཕགས་བསྟོད་མཛད་པ་ལས་གསུངས་པ་ལྟར་རང་རེའི་སྟོན་པ་ལ་སྐྱབས་སུ་འཛིན་ཅིང་དེ་ཡི་བསྟན་པ་ལ་སློབ་པ་གཉིས་གཞན་དུ་འགྱུར་མི་བཏུབ་པར་བརྟན་པོ་བཟུང་བ་དང། གཞན་དུ་མི་སྨྲ་བའི་སེམས་ཉིད་དེ་ཡིན་པས། གཞན་དུ་མི་སྨྲ་བས་སེམས་དེ་སངས་རྒྱས་ལ་སྐྱབས་སུ་སོང་བལྟ་ན་ཡང་ཆོས་ལ་ཡིད་གཉིས་མི་འཛིན་པ། བོན་དང་མུ་སྟེགས་སོགས་སོ། བོན་དང་མུ་སྟེགས་སོགས། བོན་དང་མུ་སྟེགས་སོགས་སོ། ཆོས་འདི་ལས་ཕྱི་རོལ་ཏུ་གྱུར་པ་ལ་སྐྱབས་སུ་མི་འཛིན་པ་སྟེ། ནང་པ་དང་ཕྱི་པའི་སྟོན་པ་དང། བསྟན་པ་དང་དེ་ལ་སློབ་པའི་དགེ་འདུན་རྣམས་ཀྱི་མཆོག་དམན་གྱི་ཁྱད་པར་ཡང་དེ་ཉིད་ལས་བདག་ནི་སྟོན་པ་གཞན་སྤངས་ནས་བཅོམ་ལྡན་ཁྱོད་ལ་སྐྱབས་སུ་མཆི་དེ་ཅིའི་སླད་དུ་ཞེ་ན་ཁྱོད། སྐྱོན་མི་མངའ་ལ་ཡོན་ཏན་ལྡན་ཞེས་དང་མུ་སྟེགས་ཅན་གྱི་གཞུང་ལུགས་ལ་ཇི་ལྟ་ཇི་ལྟར་རྣམ་བསམས་པ་དེ་ལྟར་དེ་ལྟར་མགོན་ཁྱོད་ལ

བདེན་བཞི་བླང་དོར་ལ་སོགས་པ་དེ་ཚོ་ལ་འཇུག་ལྡོག་བྱེད་པ་རེད་བ་ཀུན་ནས་ཉོན་མོངས་རྣམ་བྱང་ལ། འཇུག་པ་དེ་ཡིས་ནི་རྣམ་བྱང་གི་ཕྱོགས་ལ་འཇུག་པ་ལ་ལྡོག་པ་དེ་ཡིས་ནི་ཀུན་ནས་ཉོན་མོངས་པའི་ཕྱོགས་ལ་ལྡོག་པ་རེད་བ་དེ་ཉིད་དཔའ་བོ་ཁྱོད་བཀའ་དང་གཞན་གྱི་ཚིག་གི་ཁྱད་པར་ལགས་ཟེར། དཔའ་བོ་ཟེར་དེ་སངས་རྒྱས་བཅོམ་ལྡན་འདས་ཡིན་པས་སངས་རྒྱས་བཅོམ་ལྡན་འདས་ཀྱི་བཀའ་དང་མུ་སྟེགས་པའི་ཚིག་གི་ཁྱད་པར་དེ་དེ་ནི་ཐོས་འོང་གི་འདུག་ཞེས་སོགས་གསུངས་པ་ལྟར་ཡིན་བོད་འདིར་མུ་སྟེགས་པ་དངོས་མེད་ཀྱང་དེང་དུས་ཆོས་པ་དང་མཁྱེན་པ་ཁས་འཆེ་བ་འགའ་ཤས་འགག་ལ་ཐུག་པ་ནའམ་འཁོར་མང་འདུ་བ་དང་གཞན་གྱི་ངོ་སོ་ཡི་ཆེད་དུ་བོན་དང་ཀླ་ཀློ་ཚུལ། ཆོས་ལུགས་སྤྱོད་ལ་ཡང་འཇུག་པ་ལ་ཇི་མི་སྙམ་པ་དེ་དག་ནི་སྐྱབས་ལ་གཉིས་འཛིན་བྱས་པས་དེའི་རྒྱུད་ཀྱི་སྐྱབས་འགྲོ་བཏང་སྟེ་ནང་པའི་གྲལ་ནས་བུད་པ་ཡིན། ཧོ། དེ་ཡིས་དེ་ག་དུས་དེ་ནི་བོན་པོ་ཚོས་དགག་པ་ཞེ་དྲག་བརྒྱབ་པ་རེད་དེ་ལམ་རིམ་ཆེན་མོ་ན་ཡོད་རེད་བ། ལམ་རིམ་ཆེན་མོ་ན་ཡོད་ཙང་ལམ་རིམ་ཚང་མ་ཐང་ཆེན་ལ་དེ་མ་འཇོག་རང་འཇོག་བྱེད་མཐོ་རེད་ཐོག་མ་ཐོག་མ་འགོ་བཙུགས་ཀྱི་དེ་ལམ་རིམ་ཆེན་མོ་ན་ཡོད་རེད་བོན་དང་ཟེར་ཞེས་ཡོད་རེད་བ་བོན་དང་ཀླ་ཀློ་ཡི་ཆོས་ལུགས་ཀླ་ཀློ་ཡི་ཆོས་ལུགས་ཟེར་ཏེ་ད་དགག་པ་བཞག་བཞག་རེད་ཟེར་བ་བོན་དང་ཟེར་དེ་བོན་པོ་དངོས་སུ་སྨྲས་པ་ཡིན་ཙང་ད་ད་རེས་སུ་ཡང་བོན་པོའི་ཆོས་དད་རང་མོས་ལ་དབང་ཆ་འདྲ་འདྲ་ཡོད་རེད་བ། དབང་ཆ་འདྲ་འདྲ་ཡོད་ཙང་ནི་དེ་དཔེ་ཆ་དེ་ཁྱོད་འགྲིག་གི་མི་འདུག་དེ་དཔེ་ཆ་དེ་མེད་པར་བཟོས་འུ་ཐུག་སེམས་ནང་ཡིད་ཆེན་ཤེས་ཤེས་ཞེ་དྲག་བྱུང་བ་རེད། བོན་དང་སེམས་ཚེ་སོགས་ལ་ཤ་ཟེར་བོན་ལ་ནི་བོན་ཞེ་དྲག་སྨད་ར་བཏང་ཤག་ཟེར། བོན་དང་ཀླ་ཀློ་ཡི་ཆོས་ཚུལ་ཁྱེད་ལ་འཇུག་པ་ལ་ཇི་མི་སྙམ་པ་དེ་དག་ནི་སྐྱབས་ལ་གཉིས་འཛིན་བྱས་པས་དེ་ཡི་རྒྱུད་ཀྱི་སྐྱབས་འགྲོ་བཏང་སྟེ་ནང་པའི་གྲལ་ནས་བུད་པ་ཡིན།

སྐྱོན་ཀུན་ཟད་དེ་ཡོད་མ་རེད། ད་བོན་པོའི་ག་རེ་སེ་གོ་བ་ཚོས་སྟོན་པ་གཤེན་རབ་རེད་བ་སྟོན་པ་གཤེན་རབ་སེ་དེ་རྒྱལ་བ་ཤཱཀྱ་ཐུབ་པའི་སྤྲུལ་པ་ཡིན་སེ་ཡོད་རེད། སྟོན་པ་གཤེན་རབ་ནི་སེམས་ཅན་གྱི་དེ། ག་རེ་ས། གདོན་འདྲེ་ལ་སོགས་པ་དེ་ཚོ་འཇོམས་པའི་ཆེད་དུ་རྒྱལ་བ་ཤཱཀྱ་ཐུབ་པ་ལ་སྤྲུལ་པ་རེད་སྔོན་ལ་སྟོན་པ་གཤེན་རབ་བྱུང་བ་རེད། དེའི་གཞུག་གུ་ལ་གཞི་ནས་སྟོན་པ་ཤཱཀྱ་ཐུབ་པ་བྱུང་བ་རེད་སེ་གོ། ཁ་འབྲི་བའི་ཐབས་ཙམ་མེད། དགེ་འདུན་ནི་སོ་ཐར་ལ་ལྟོས་པ་ཡིན་འཁོར་བྱས་ཀྱང། དེ་ཡིས་སྡོམ་རྒྱུད་མེད་པས་དེ་སོང་ཙག་ལ་ཡོན་ཏན་མ་མཚུངས། དུས་ཚོད་གྲངས་ཏེ། བོན་པོ་གྱི་ཆོས་དེ་ཡིས་ནི། སོ་ཐར་གྱི་སྡོམ་འདི་ཕུད་ན་རྒྱལ་ཡིག་ཚུར་ལོངས་སྡོམ་པ་དེ་ཚོ་འབུལ་རྒྱུ་ཡོད། འབུལ་རྒྱུ་ཡོད་རེད་དེ་སྡོམ་རྒྱུད་ཡོད་མ་རེད་གསུངས་འགྲོ་འོང་དེ་སྡོམ་རྒྱུད་མེད་པས་དེ་ག་འདྲ་ཡིན་ན་ང་ཚོ་ཧ་གོ་གི་ཁྱེད་ནི་སྡོམ་རྒྱུད་མེད་ཡིན་གྱི་རེད། སྡོམ་རྒྱུད་མེད་ཚོ་ཙག་དེ་གས་ནི་སྡོམ་པ་དེ་ཡག་པོ་ཞིག་ཆགས་གི་མ་རེད། བོན་ལ་ནང་པའི་སྐྱབས་འགྲོ་ཡང་མེད་པས་ཆོས་སུ་མི་འོས། བོན་ལ་ནི་ནང་པའི་སྐྱབས་འགྲོ་མེད་དེ་ག་རེ་རེད་ཟེར་ན་སྟོན་པ་གཉིས་ཆགས་པ་རེད་བ།

དེ་ནས་ནང་པའི་སྟོན་པ་དེས་ན། དེ་ནས་སྟོན་པ་ཤཱཀྱ་ཐུབ་པ་རེད་བ་དེ་ཡི་ས་ཁོ་གཉིས་མི་འདྲ་རེད། བོན་ལ་ནང་པའི་སྐྱབས་འགྲོ་ཡང་མེད་པས་ཆོས་སུ་མི་འོས། དེ་ཡང་བན་བོན་ཕན་ཚུན། ཆགས་སྡང་གི་སྟོང་ཤེལ་དེ་ལ། དེ་ནས་སྟོང་ཤེལ་དེར། དེ་ལ། སྟོང་ཤེལ་དེ་ལ་རྒྱབ་རྩོད་པ་ལྟ་བུ་མ་ཡིན་པ། སྔོན་བྱོན་མཁས་པའི་གསུང་གི་ལོ་རྒྱུས་ཚད་ལྡན་རྣམས་ལས་འབྱུང་བ་ལྟར་བོན་གྱི་ཁུངས་ཇི་འདྲ་ཡིན་ཤེས་པར་བྱེད་པ་གལ་ཆེ། ད་ག་ཟེ་བོན་པོ་ཟེར་མཁན་དེ་སྡུག་པ་རེད། དེ་ལ་ཆོས་སུ་འོས་ཀྱི་མ་རེད་ཟེར་དེ་འདྲ་བཞག་བཞག་འགྲིག་མ་སོང་སྔོན་ཆད་ཀྱི་བོན་པོའི་ཁུངས་དེ་ག་འདྲ་ག་འདྲ་ཡིན་པ་དེ་ཞིབ་འཇུག་ཡག་པོ་ཞིག་བཏང་བྱས་ནས་དེ་ཡག་ཉེས་དེ་ལྟ་དགོས་རེད་མ་གཏོགས་ད་ག་ཟེ་ཁ་ཚོང་སི་ཚོང་བྱས་བན་ཡག་རེད་བོན་སྡུག་པ་རེད་ཟེར་ནས་དེ་འདྲ་ལབ་ཆོག་གི་མ་རེད་ཟེར་བན་བོན་ཟེར་མཁན་བསྡུ་བ་དེའི་ཟེར་བ་ར་ན་བན་ཟེར་མཁན་དེ་གྲྭ་པ་ལ་བཤད་པ་རེད་བོན་ཟེར་དེ་བ་ར་ན་རོ་བོ་ཡོད་པ་དེ་ཡིན་ན་བོན་པོ་ཟེར་མཁན་དེ་བོན་དེ་རེད་བ་ཧོ་གོ་ཉིན་གཉིས་པོ་དེའི

དུས་ཆེས་སྔ་བ་ཞིག་ནས་བྱུང་སྟེ་ཆོས་དར་ཚུར་གྱུར་བའི་ལོ་ཉི་ཟླ་བ་ཡིན་པས། གྲོལ་བ་དོན་གཉེར་གྱི་སྐྱེས་བུ་ཡི་ཆོས་སུ་འོས་པ་དང་ཡིད་བརྟན་རུང་བ་ནི་མ་ཡིན་ཞེས་དོན་དེ་དག་ལ་དགོངས་ནས་འབྲི་གུང་འཇིག་རྟེན་མགོན་པོས། བོན་པོ་ལྟ་སྒོམ་གྱི་སྐབས་སྣོད་བཅུད་ཐམས་ཅད་སྒོ་ང་ལས་སྐྱེས་པའི་ལུགས་དང་ཕྱྭ་དང་དབང་ཕྱུག་སོགས་ཀྱིས་བྱས་པའི་ལུགས་སུ་སྣང་བ་ནི། མུ་སྟེགས་པའི་ལྟ་བ་འཆལ་བ་ཡིན་ཟེར། བོན་པོ་དེ་ལ་ནི་བོན་པོ་ལུགས་མི་འདྲ་གསུམ་ཡོད་རེད་བ། གལ་སྲིད་དགོས་ན།

བོད་ལ་བོན་པོ་ལོ་མང་པོ་བས་ལོ་སྟོང་ཕྲག་ནས་སྟོང་ཕྲག་མང་པོ་བཅུ་པ་ཚོ་དར་ཡོང་བ། ད་ནི་རྗེས་མ་ནང་པ་སངས་རྒྱས་པའི་ཚུལ་དུ་ཆོས་དར་མ་བཅུག་ཅིག་ཞེ་དྲག་བཀག་པ་རེད། རྗེས་མ། ཁྲི་སྲོང་ལྡེ་བཙན་སྐབས་ལ་ཀ་མང་ཐོ་བ་བྱོན་ནས་ཆོས་དར་བ་རེད་བ། ཆོས་དར་དེས་ག་ཅི་ཟེར་ནོར་གྱི་ཐབས་ཤེས་མང་པོ་བྱས་ནས་མི་མང་པོ་བསད་དགོས་བྱུང་བ་རེད་བ། ཞང་ཁྲོམ་པ་སྐྱེས་ཟེར་མཁན་དེ་ཞང་ཁྲོམ་པ་སྐྱེས་ཟེར་མཁན་དེ་ས་འོག་ལ་སྦས་སྦས་ཅི་ས་འོག་ལ་སྦས་ནས་རྡོ་འོག་ལ་མནན་དགོས་ཡ་ཟེར་ན་བྱུང་བ་རེད་བ། སྟག་སྒྲ་ཀླུ་ཁོང་ཟེར་མཁན་དེ་བོད་ལ་བཀའ་དྲིན་ཆེན་པོ་ཞེ་དྲག་བྱས་པ་རེད་ཡེ་ནས་ཁོ།

ཉེས་པར་རྟོགས་ན་འཚེ་བར་འགྱུར། ཁོ་ལ་ཉེས་པར་རྟོགས་འགྲོ་ཚུལ་ན་འཚེ་འགྲོ་གི་རེད། དེ་འདྲ་ཚེ་ཞི་དྲག་སྨན་ར་དང་དང་ཞེས་དང་རྣལ་འབྱོར་གྱི་དབང་ཕྱུག་རྗེ་མི་ལ་ཡི་ཞལ་ནས་ཀྱང་བོན་གྱི་བྱུང་ཁུངས་ལོག་ཆོས་ཏེ་ཀླུ་དང་འབྱུང་པོ་སྟོབས་ལྡན་གྱིས་བྱས་པས་མཐར་ཐུག་ལམ་མི་འགྲོ་བོན་ནི་ཤིན་ཏུ་སྨད་པའི་རིགས་ཕྱི་ནང་གཉིས་ཀྱི་ཁྱད་པར་ནི་སྐྱབས་གནས་དག་ལ་སྐྱབས་གནས་དག་ལ་སྦྱོར་བའོ། ནང་པའི་སྐྱབས་གནས་དཀོན་མཆོག་གསུམ་ཕྱི་པའི་ཚངས་དབང་ཁྱབ་འཇུག་ཀུན་རང་ཉིད་འཁོར་བ་ལས་གྲོལ་ནས

རིགས་ལྔ་ཀླུ་ཡི་དཀྱིལ་འཁོར་དུ་སངས་རྒྱས་ཐོབ་པར་འགྱུར་གྱི་ལོ། ཀླུ་ནི་དུད་འགྲོའི་གྲངས་སུ་འགྲོ། ཕལ་ཆེར་བལ་སྐུ་ཀུན་བཟང་གསུང། དཀྱིལ་འཁོར་སྣ་ཚོགས་བྱེད་ན་ཡང། ཤམ་སྔོན་ཅན་གྱིས་བཟོས་པ་ཡིན། ཤམ་ཐབས་སྔོན་པོ་ཅན་གྱིས་བཟོས་པ་རེད། ལོག་ཆོས་འབའ་ཞིག་ཡིན་པར་སྣང། ཞེས་སོགས་རྒྱ་ཆེར་གསུངས་སོ།

བོན་ལུགས་བྱས་པ་ལ་ཡོན་ཏན་མ་གཏོགས་སྐྱོན་མེད་ཟེར་བ་ཡོད་ཀྱང། བོན་ལུགས་བྱེད་ཀྱི་ནི་འགྲིག་གི་རེད་ཟེར་བའི་ཕ་ར་ཅོས་ཏེ་ཨ་མ་ངང་ས། དགེ་ལུགས་པའི་དགོན་པ། ཁ་ཤས་ཁ་ཤས་བོན་གྱི་ནང་འཛུལ་བ་དེ་འདྲ་བྱུང་བ་རེད། ས་ཁུལ་སོ་སོ་ཡི་ས་ཁུལ་ག་པར་ཡོད་པ་ཡིན་ནའི་དེ་གར་རྒྱ་ཆེ་ནའི་དེ་ལས་བེད། ཤིག་དེ་བྱེད་དགོས་ཡ་དགོན་པ་དེ་ནང་མ་འཛུལ་ན་ལྟོ་རག་གི་མེད་པ་རེད་པ་དེ་ཡིན་ཙང་དེ་འདྲ་འཛུལ་དགོས་བྱུང་བ་རེད། གཙང་གི་སྟག་གྲུ། སྟག་གྲུ་ཁ་ཟེར། གཡུང་དྲུང་གླིང་ཟེར་མཁན་ཞིག་རེད་པ། འོ་དེ་ཐུ་ལེ་ཡོད་ཀྱིས་ནང་པའི་དེ་གྲྭ་པ་འགའ་ཤས་འགའ་ཤས་གཡུང་དྲུང་གླིང་གྲྭ་པ་བྱས་ནས་བསྡད་ཡོད་པ་བྱུང་བ་རེད། དེ་ཡིན་ཙང་བོན་ལུགས་བྱས་པ་ལ་ཡོན་ཏན་མ་གཏོགས་སྐྱོན་མེད་ཟེར་བ་ཡོད་ཀྱང་དེ་དག་སྨྲ་བ་ནི་རང་ཉིད་ལྟ་ལོག་གི་བག་ཆགས་ངན་པས། རྒྱུད་བསླད་པས་ཤེས་བྱའི་རྨོངས་པར་བྱས་པའི་གཏམ་ཆེན་པོ་ཞིག་སྟེ་དེ་ལྟར་མ་ཡིན་ན་སངས་རྒྱས་བྱང་སེམས་ཀྱི་སྤྲུལ་པ་དུད་འགྲོའི་ནང་དུའང་བྱོན་སྲིད་པས་ཁྱི་ཕག་གི་ལུགས་བྱས་ན་ཡོན་ཏན་མ་གཏོགས་སྐྱོན་མེད་པར་ཐལ་བར་འགྱུར་བས། བདག་ལེགས་སུ་འདོད་པ་རྣམས་ཀྱིས་དེ་འདྲ་ཡི་སྐྱུག་བྲོ་བའི་ལུགས་ངན་མཐའ་དག་འཕོངས་ཕྱིས་པའི་རྡོ་བཞིན་དུ་དོར་ནས། ནང་པ་སངས་རྒྱས་པའི་སྐྱབས་དཀོན་མཆོག་གསུམ་ཁོ་ན་ལ་སྐྱབས་གནས་ཡང་དག་ཏུ་བཟུང་ནས་བློ་ལིངས་བཀལ་བྱེད་པ་གལ་ཆེ་མདོར་ན་སྐྱབས་འགྲོ་ནི་ཚིག་འདོན་པ་ཙམ་ལ་མི་ཟེར་གྱི་ཉེས་ཅན་ཁ་དྲག་པའི་དཔོན་ལ་སྐྱབས་འཚོལ་བ་ལྟར་ངན་སོང་དང་འཁོར་བ་སོགས་ལ་འཇིགས་ཏེ། དཀོན་མཆོག་གིས་སྐྱོབ་ནུས་པའི་ཡིད་ཆེས་རྙེད་ནས་དཔུང་གཉེན་རེ་ལྟོས་འཆའ་བའི། སེམས་བྱུང་སེམས་པ་ཞིག་ལ་བྱེད་དགོས་པས་དེ་ནི་ཇི་ཙམ་གྱིས་སྐྱབས་སུ་སོང་བའི་ཚད་ཡིན། ཇི་ཙམ་གྱིས་སྐྱབས་སུ་སོང་བའི་ཚད་དེ་དེ་ཡིན་པས་རང་གི་སྟོན་པ་དང་གཞན་གྱི་སྟོན་པ་དེ་བས་དབྱེ་བ་ཙམ་གྱིས་བས་ཆེས་ཆེ།

གཅིག་གི་སོ་སོ་ཡི་སྐྱབས་འགྲོ་བྱེད་ལུགས་རེ་ཡོད་ཅེས་རང་རེ་གཞུང་ཆེན་པོ་ཡི་ཐོས་བསམ་བྱེད་པ་དག་གིས་སྐྱབས་འགྲོ་ཁྱད་པར་ཅན་དེ་ཉིད་ལ་གཙོ་བོར་འབད་དགོས་ཀྱི། སྐྱབས་འགྲོ་བྱེད་རན་པ་ན་སློབ་གཉེར་ཅི་བྱས་པ་དེས་ཕན་མི་ཐོགས་པ། ཕལ་པ་ཁྱིམ་པ་རྒད་པོའི་སྐྱབས་འགྲོ་དང་ཁྱད་པར་མ་བྱུང་བ་ནི་ཐོས་བསམ་བྱས་པ་ཁ་ནང་དུ་མ་ཕྱོགས་པའི་ནོངས་པ་ཡིན། གཞུང་ཆེན་པོ་ཡི་མི་ཤེས་པས་ཀྱང་རྒྱུ་གཉིས་ཚང་བའི་སྒོ་ནས་དཀོན་མཆོག་ལ་བློ་ལིངས་བཀལ་བྱས་དེ་ཡི་ཚུལ་ནི། ནད་པ་དག་གིས་སྨན་དང་སྨན་པ་ནད་གཡོག་ལ་རེ་ལྟོས་འཆའ་བ་ན་བློ་ཡི་ཚུལ་ཇི་ལྟར་འབྱུང་བ། བཞིན་དུ་བྱས་ཏེ་རྒྱུ་གཉིས་ཚང་བའི་སྒོ་ནས་སྐྱབས་གནས་དཀོན་མཆོག་ལ་སྙིང་ནས་བློ་བཀལ་བ་ན་སྐྱབས་འགྲོ་རྣམ་དག་རྒྱུད་ལ་སྐྱེས་པ་ཡིན་པས་དེ་གཉིས་གཙོ་ཆེ་བར་བྱེད། ད་གཞུང་ཆེན་པོ་ལ་སློབ་གཉེར་བྱེད་མ་ཐུབ་པ་ཡིན་ནའི་གཙོ་བོ་དེ་གཉིས་གཉིས་མེད་ན་བཀའ་ལྟར་རེད། འཁོར་བ་དང་ངན་སོང་གི་སྡུག་བསྔལ་ལ་སོགས་པ་ལ་འཇིགས་སྐྲག་བྱས་པ་དང་དེ་ལས་སྐྱོབ་པའི་ནུས་པ་དེ་དཀོན་མཆོག་གསུམ་ཁོ་ན་ལ་ཡོད་པ་ཡིད་ཆེས་བཅས་བྱས་ནས་སྐྱབས་འགྲོ་བྱེད་པ་དེ་མེད་དུ་མི་རུང་བ་ཅིག་རེད། དེ་འདྲ་བསམ་བློ་ཁྱོན་ནས་མ་བཏང་བ་ཞིག་སྐྱབས་འགྲོ་འབུམ་བསགས་པ་ཡིན་ནའི་ཕན་གྱི་མ་རེད། ད་ལྟའི་མཁས་གྲུབ་རིན་པོ་ཆེ་ཡི་དུས་ཕྱིས་རིགས་པའི་རྒྱུ་མཚན་ནང་བཞི་རག་སོང་ཡོང་བ་མིག་གི་མཆི་མ་ནམ་མཁའི་ཆར་ལྟར་སྤུ་ལོང། ནི་ངུ་སྐད་ལ་སོགས་པ་ལྟ་བུ་ལྟར་གྲུབ་པ་ཡིན་ནའི་སྐྱབས་འགྲོའི་དོན་ནི་ཅི་ཡང་མ་མཐོང་བ་ཡིན་ཟེར་མཁས་གྲུབ་རིན་པོ་ཆེས་གསུངས་ཡོད་པ་ཐོས་སུ་བལྟ་སྟེ། དེ་ནི། རྒྱུ་གཉིས་ཚང་བའི་སྒོ་ནས་སྐྱབས་གནས་དཀོན་མཆོག་ལ་སྙིང་ནས་བློ་བཀལ་བ་ན་སྐྱབས་འགྲོ་རྣམ་དག་རྒྱུད་ལ་སྐྱེས་པ་ཡིན་པས་དེ་གཉིས་གཙོ་ཆེ་བ་ཡིན་གྱི་དེ་མིན་སྐྱབས་འགྲོའི་ཚིག་སྒྲོགས་ཙམ། གནས་བརྟན་ཞག་མ་ཟིན་ནས་ནང་པ་སངས་རྒྱས་པའི་གྲངས་ན་མ་ཚུད་མང་པོ་རྫོགས་ཚེ་དགེ་བཤེས་པོ་ཏོ་བ་ཞིག་གསུངས་པ་རེད་པ། ག་རེ་རེད་ཟེར་ན་གྲྭ་པ་དགེ་བཤེས་བྱས་ནས་ལོ་རྒས་ཡ་ཡ་ཡ་གྲྭ་པ་རྒས་རུ་རྒས་རུ་འགྲོ་དུས་ཁོ་ལ་ནི་གྲལ་མགོ་གྲལ་མགོ་སླེབས་འགྲོ་གི་རེད་པ། ལམ་རིམ་ལ་སློབ་སྦྱོང་ཆུང་དུ་མ་བྱས་ཡིན་ན་སྐྱབས་འགྲོ་བྱེད་ཚུལ་ཤེས་ཀྱི་མ་རེད་པ།

ཞེས་ལས་མ་འབྱུང་བས་སྦྱོར་བ་བྱུང་སྟེ་བོང་ཐེ་ཟད་དུ་ཉེ་བ་ན་ཁོ་ཚོ་ཨ་ཐར་གྱི་གྲོང་མ་ལུང་དོག་ནས་ཁྱེད་ཚོ་གསུམ་དྲིས་པས་ཨ་ཐར་གྱིས་ཁྱོད་ཚོ་སྐྱབས་འགྲོའི་གྲངས་ཁ་བསགས་ཀྱི་ཡོད་དམ་ཟེར་བར་ཁྱོད་ཚོ་སྐྱབས་འགྲོའི་གྲངས་ཁ་བསགས་ཀྱི་ཡོད་པས་ང་གྲངས་ཁ་བསགས་ཡ་སོང་ལ་མེད་ཟེར་དུས་སུ་སོང་གི་མི་རེད་སྐྱབས་འགྲོ་ཡི་སྨད་པ་རྐྱང་ཞིག་བགྲང་ས་ན་ནད་དུ་མེད་པ་འོང་སོང། གྲངས་གསོག་གང་ལོངས་ཀྱང་སྐྱབས་འགྲོ་གཙང་སྐྱེས་དུ་སྐྱེ་དགོས་ཀྱི་དེ་མེད་པར་མི་སྐྱེ་བའི་དཔེར་ན་ས་གཞི་ནི་ཁང་ཁྱིམ་དང།

སངས་རྒྱས་ལ་དམིགས་ནས་མཆོད་པ་ཕུལ་བ་དེ་འདྲ་བྱེད་པ་ཡིན་ན་ཡང་འབྲས་བུ་བརླག་ས་ཡོད་མ་རེད། དཔེར་ན་ང་ཚོ་ཞིང་ཁ་ཞིང་ཁ་བཟང་པོ་ཞེ་བོ་ཅིག་ཡོད་པ་ཡིན་ན་ཞིང་ཁ་དེ་ལ་ནི་ས་བོན་དུས་སུ་ཐབས་བཏགས། ཆུ་སྤྱོད་ས་ན་ཆུ་བཅུག་ག་རེ་བྱེད་དགོས་ས་དེ་ནི་གང་ག་བྱས་ནས་ཆུ་ཚོད་ཀ་བྱས་ཚར་ཚུལ་ན་ནི་སྦྱིན་བདག་ཞིང་པ་དེ་ཞིང་ཁ་ཡི་འཁྲིས་ལ་བསྡད་བྱས་ནས་ད་ང་ས་བོན་ས་བོན་དེ་ལ་ནི་ལོ་ཏོག་དགོས་དགོས་མི་འདུག་ཟེར་ལོ་ཏོག་དེ་མ་སྨིན་པར་བྱོས་ཅིག་ཟེར་འབྲས་བུ་བཟང་པོ་མེད་པར་བྱོས་ཅིག་ཟེར་ནས་ལྟོས་ཟེར་སྨོན་ལམ་ག་ཚོད་བརྒྱབ་པ་ཡིན་ན་ཁོ་འབྲས་བུ་བཟང་པོ་ཅིག་སྨིན་ཡོང་གི་རེད། ཞིང་བཟང་པོ་དེ་ལ་བཏབ་ཚར་བ་བཏབ་ཚར་བ་ཡིན་ཙང་ཁོ་འབྲས་བུ་བཟང་པོ་དེ་སྨིན་འོང་གི་རེད། དེ་ནང་བཞིན་བྱས་ནས་སངས་རྒྱས་ལ་ཀུན་སློང་ངན་པ་ལ་སོགས་པ་དེ་ཚོ་ཡང་འོང་གི་སངས་རྒྱས་ལ་དམིགས་ནས་དགེ་རྩ་བསགས་པ་ཡིན་ན་ཡང་དེ་ཡི་ཞིང་གི་མཐུ་ལ་དེ་ནི་བཟང་པོ་ཅིག་མ་གཏོགས་ངན་པ་གཏན་ནས་ཡོང་གི་མ་རེད་ཟེར་ནས་དེ་གསུངས་འདུག་ཨ་ཏི། སྙིང་རྗེ་པད་མ་དཀར་པོ་ལས་གསུངས་པ་རེད་ཟེར་ནས། ཨོ་དེ་གལ་ཆེན་པོ་ཞེ་དྲག་བྱས་ནས་ཡང་ནས་ཡང་དུ་གསུང་གི་འདུག་ཞེས་གསུངས་པ་ལྟར་ཡས་མ་ལོངས་པ་ཅི་ནས་ལོངས་རེད་སངས་རྒྱས་ཀྱི་གསུང་རྟགས་ནི་མ་རེད། བཀའ་འགྱུར་ནང་ལ་ཡོད་པ་རེད་ཟེར་ནས།

དེ་ནུས་ནས་མི་མིན་ཤ་ཟ་ལྟ་བུ་བྱས་ཏེ་ཟ་འགྲོ་བ་ལས་ཅི་བྱུང་འདོད་པ་མི་འོང་བ་ལ་ཁོ་དགེ་འདུན་གྱི་ན་བཟའ་ཡི་ཚལ་པ་ཞིག་སྤྱི་བོར་བཞག་ནས་སྐྱབས་འགྲོ་བྱས་པས་མི་མིན་གྱི་གནོད་པ་མ་ཚུགས་པ་དང། ཟེར། ཨ་ཏུ་རྒྱ་གར་ནང་སྔ་མ་ནས་རྒྱལ་པོ་ཡི་ཆུ་བོ་དེ་ཁོ་ལ་དུར་ཁྲོད་ན་གཡུག་དགོས་པའི་སྒྲ་དང། དུར་ཁྲོད་ན་གཡུག་དུས་ཁོ་ལ་མི་མ་ཡིན་པ་དེ་ཟ་འགྲོ་དགོས། ཨ་མེ་ཅི་ཡི་ཉི་མ་ཅི་ཡི་ནི་དགེ་འདུན་གྱི་ན་བཟའ་ཅིག་རང་གི་སྤྱི་བོ་ལ་བཞག་བྱས་ནས་སྐྱབས་སུ་འགྲོ་དུས་ཁོ་ལ་མི་མ་ཡིན་གྱི་གནོད་པ་བྱེད་མི་ཐུབ་བ་རེད། ཟ་མ་ཐུབ་བ་བྱས་ན་ལྷག་པ་རེད། ཨ་ཐུའི་མི་དང་མི་མ་ཡིན་གནོད་པ་མི་ཚུགས་ཟེར་དེ་ཡིན་པ་རེད། སྔར་གྲོང་པ་ཡི་མི་ཞིག་ས་སྟོང་དུ་ཞག་གཅིག་ལུས་པ་འདྲེ་ཡིས་བཟུང་བ་རེད། རིགས་ཀྱི་ཚེ་ནི། ཤི་ཁ་ལ་ཁ་དེ་འདྲ་ཅིག་ལ་སོང་ནས་རྗེས་མ་ནི་སྒོ་ཆུ་དག། རྨས་བཟོས་ཀྱི་ནི་ཚུར་ཡོང་ནས། བླ་མའི་སྐུ་མདུན་ཞུ་ཡི་མི་རེད། བླ་མ་གྱིས་ནི་སྐྱབས་འགྲོའི་མན་ངག་དེ་བསྟན་གྱི་ནི་སྐྱབས་འགྲོའི་མན་ངག་དེ་བསྟན་དེ་ཁོ་ལ་རྗེས་མ་ཡང་གདོན་འདྲེ་དེ་ཁོ་ཁྲག་ཁ་ཡིན་ཏེ་ཁོ་སྐྱབས་འགྲོ་བྱེད་དུས་ནི་གདོན་འདྲེ་དེ་བླ་མ་ཁྱེད་ཀྱིས་དྲི་བཙོང་ཅིག་མ་ཚུགས་ཅིག་བྱིན་པ་རེད། ཕྱི་ཟླ་དགོན་མི་ཟིན་བྱེད་ཀྱིས་སྐྱབས་འགྲོའི་ཚིག་ཙམ་བསྟོད། མི་འདེབས་པའི་ལྷ་དེ་ལ་ཕྱག་འཚལ་བས་ནི་སྐྱབས་འགྲོ་ཉུང་དུ་འོས། རང་ཚོ་འཇིག་རྟེན་པའི་ལྷ་དེ་ཚོ་ལ་ནི།